ཁྱོད་ཀྱིས་མཐོང་བར་མ་གྱུར་ཏམ་ཞེས་ཚིག་དེ་པས་ཞེ་ད་ཚོམ་བུ་ཞེ་བུ་བྱེད་དོ་ཞེས་ཚིག་དེ་ཡང་ནས་ཡང་དུ་ཁ་འདོན་བྱེད་པ་ན་ཡེ་ཤེས་ནི་ཡང་སྒྲོན་གོག་གི་རིམ་དེའི་ཁ་བསྡུས་ཏེ་ལས་དེ་ཀུན་ལ་སོ་སོའི་ལས་སྐལ་བྱེད་པ་ཅིག་ཀྱང་བྱས་ཏེ་བར་ཨཱ་ད་བ་ན་ཡེ་ཤེས་ནི། གཤིན་རྗེ་འཆི་བདག་ཇག་པའི་ལག་ན་ཚུད་པའི་སྐྱེས་པ་ཅིག་ཀྱང་རེད་དེ་བར་ད་ལྟར་རེ་ཟུང་ན་རྐྱེན་ཅིག་དང་ཕྲད་ཟིན་ན་དེ་ལང་ཚོ་ཁྲི་སྒྲོན་གསོལ་བཞག་གོ་རེ་རྐྱེན་ཅིག་དང་མ་ཕྲད་པར་ར་དེ་གནས་སྐབས་གནས་སྐབས་ཀྱི་ལོངས་སྤྱོད་ར་བྱེད་ལོངས་སྤྱོད་ཐོགས་མེད། ལོ་ཏོག་ཡག་ཉེས་ཅི་དང་ལོངས་སྤྱོད་ཡོད་མེད་ཅི་ལ་བལྟས་ནས་དུ་ཟོ་ཀྱི་ཐག་མ་གཏོགས་རང་སྡེ་རིམ་གྱིས་གསོད་པ་དེ་ངོ་མ་དེ་རེད་དེ་ཡོད་རེད་བ་དང་ཉི་མ་རེ་རེ་ལས་མི་མང་པོ་བསད་པ་རེད་དེ་དེ་དྲུག་བཅུ་རེ་དགུ་ལོ་དེ་རེད་དྲུག་བཅུ་རེ་དགུ་ལོ་དེ་ཆིག་སྟོང་སུམ་དགུ་ཀྱི་ལས་འགུལ་ཟིང་དེ་གཙོས་རེད་བ་དེ་ད་ལྟ་ཚིག་དེ་ཡང་ནས་ཡང་དུ་བགྲང་དགོས་ཁེ་དྲམ་དེ་རང་སྡེ་རིམ་གྱིས་གསོད་པ་ཡང་ཁྱོད་ཀྱིས་མཐོང་བར་མ་གྱུར་ཏམ་ཟེར་འོན་ཀྱང་གཉིད་ལ་བརྟེན་པ་གང་གདོལ་པ་དང་ནི་མ་ཧེ་བཞིན་ལམ་ནི་ཀུན་ནས་བཀག་ནས་སུ་འཆི་བདག་གིས་ནི་བལྟས་བཞིན་དུ་ཟེར་དང་མཐོང་ཡང་དེ་ནི་རང་སྡེ་རིམ་གྱིས་གསོད་པ་སྟེ་རང་གིས་དེ་ཡི་སེམས་ནས་མ་དྲན་པ་ཅིག་བྱས་ནས་འོན་ཀྱང་གཉིད་ལ་བརྟེན་པ་གཉིད་དང་ཨ་ནི་འདུ་འཛི་ལ་སོགས་པ་དང་སྙོམས་ལས་ཀྱི་བདེ་བའི་རོ་མྱོང་བ་ལ་སོགས་པ་འོ་དེ་ཚོ་ལ་བརྟེན་པའི་བདེ་བ་དེ་དག་པོ་ལ་ཆགས་པ་བྱེད་ཅིང

ཚུར་ཡོང་རྒྱུ་ཡོད་པ་མེད་པ་རང་ཉིད་འཆི་བདག་གཤིན་རྗེ་གི་ཁ་ནང་དུ་ཡོད་དུ་ཡོད་ཞུས་པ་དེ་རེད། ཁོས་ཁ་མ་བཙུམ་ཙམ་བྱས་དག་རང་གི་ཤི་བའི་སེམས་ཀྱི་བྱས་ཚར་རེད། དེ་འདྲ་ཡི་གེ་ཡི་གེ་ལ་ཇི་ལྟར་ཁྱོད་ནི་ཟ་དགའ་ཞིང་ཟེར་ད་ཟས་ཟ་བ་ལ་དགའ་བ་དང། གཉིད་ལོག་པ་ལ་དགའ་བ་དང་ད་ལྟའི་དེ་འདྲ་དགའ་གི་འདུག་འདི་ལྟར་གཉིད་ལོག་ཇི་ལྟར་དགའ་མྱུར་བ་ཉིད་དུ་འཆི་འགྱུར་བས་ཇི་སྲིད་དུ་ནི་ཚོགས་བསག་བྱ་ད་མྱུར་བ་ཉིད་དུ་ནི་འཆི་གི་ཡོད་རེད་ག་རེ་ཟེར་ན། ཚེ་ལ་ང་རང་ཚོ་དེ་རེད་བ།

ཡོད་པ་དང། རྒྱུ་ཅ་ལག་ལ་སོགས་པའི་ལ་ག་རེ་བྱེད་དགོས་བྱུང་སོང་ན་བྱེད་རྒྱུ་ཡོད་པ་དེ་འདྲ་ཡིན་པས་ཡིན་ན་འཆི་བདག་གཤིན་རྗེ་ལ་ནི་བསླུ་ཡ་ཁྱོན་ནས་ཡོད་མ་རེད་པ་དེས་ན་མྱུར་བ་ཉིད་དུ་འཆི་འགྱུར་བས་ཟེར་ད་ལྟ་ད་ལྟ་ཉིད་ནས་ནི། ལས་ཀ་བྱེད་འཕྲོ་དང་ཟ་འཕྲོ་དང་འཐུང་འཕྲོ་ཚང་མ་ཐོང་ཆ་བཞག་བྱས་ནས་འཆི་དགོས་དེ་འདྲ་བྱེད་ཀྱི་རེད་ཟེར་འཆི་འགྱུར་བས་ཇི་སྲིད་དུ་ནི་ཚོགས་བསག་བྱ་ཟེར་དེས་ན་འཆི་བདག་གཤིན་རྗེ་དང་རང་ཉིད་གཉིས་པོ་དེ་ནི་སྔོན་ལ་འཆི་བདག་གཤིན་རྗེ་རྒྱལ་པོ་མ་ཡོང་གོང་ནས་ཉི་མ་གཅིག་མ་གཏོགས་མ་བསྡད་པ་ཡིན་ན་དེའི་རིང་ལ་ཚོགས་བསགས།

ཨོ་དེ་འདྲ་ཅིག་ལ་གློ་བུར་དུ་འཆི་བདག་དེ་འོང་བྱས་ནས་དེ་ནས་རང་གིས་ཀྱི་ཧུད་ཟེར་གྱི་དཔེར་ན་སྨྲེ་སྔགས་ཅིག་འདོན་བྱས་ནས་དེའི་དབང་དུ་འགྲོ་དགོས་ཀྱི་རེད་ཟེར་དེ་མ་གཏོགས་འགྲོ་ས་ཁྱོན་ནས་ཡོད་མ་རེད་ཟེར་གཤིན་རྗེ་རྒྱལ་པོ་ལ་དཔེར་ན་ང་རང་ཚོ་འཆི་བདག་ཟེར་མཁན་དེ་ལ་ང་ལས་ཀ་བྱས་ཚར་མ་སོང་ང་ལས་ཀ་བྱེད་འཕྲོ་ཡོད་ཟེར་ཁྱོན་ནས་ཡོད་མ་རེད་པ། ལས་ཀ་བྱེད་ཁྲོད་ཀྱི་བཞག་བྱས་ནས་འགྲོ་དགོས་ན་མང་པོ་ཅིག་བྱུང་བར་འོང། སྐྱེ་བོ་ཕྱོགས་བཞིར་གསལ་བར་འགྱུར། མྱ་ངན་ཤུལ་གྱིས་བཀྲམ་པ་ཡི་མེ་མ་དོང་ལ་ཕྱི་མ་བདག་ཉིད་དུ་རི་དྭགས་ཁྱེད་པ་དང་གཤིན་རྗེ་ཕུ་ཉག་བཞི་ལ་དྭགས་ཟེར་དྭགས་གཤིན་གཉིས་ཀ་དེ་དེ་འདྲ་གཅིག་ཡོང་གི་རེད། མྱ་ངན་ཤུལ་གྱིས་བཀྲམ་པ་ཡི། མྱ་ངན་ཤུལ་གྱིས་བཀྲམ་པ་དང་མེ་དམར་པོ་བཏིངས་པ་དང་དོང་ལ་ཕྱི་མ་འཛག་པ་དང་དེ་འདྲ་ཉིད་དུ་སྣང་བྱེད་རི་དྭགས་ཁྱེད་ནི་དྭགས་ཁ་ཁ་ཁ་ཁ་ཁྱེད་ནི་དྭགས་ར་བ་རྒྱོ་ཡ་མི་འདུག། སྨན་པ་འགས་རེ་བ་བཅོལ་ཡ་མི་འདུག་ཟེར་གྱི་འདུག་ཁོ་རང་ནད་དེ་ལ་བརྟག་ན་རེ་བ་བཅོལ་ཡ་མི་འདུག་ད་ཤི་རྒྱུ་རང་ཡིན་པ་རེད་བསམ་རེ་ཐག་ཆད་འགྲོ་ཡ་དང། ཨ་ནི། གཤིན་རྗེ། གཤིན་རྗེ་གྱི་ཕོ་ཉ་དེ་ཡིན་ན་ཨ་ནི། དེ་བཞིན་ལ་བལྟ་བྱས་ནས་ཡོང་གི་རེད་ཟེར་རང་གི་གདོང་ལ་བལྟ་བྱས་ནས་ཡོང་གི་རེད་ཟེར་གཤིན་རྗེའི་ཕོ་ཉ་ཟེར་མཁན་དེ་ག་རེ་རེད་ཟེར་ན་འཆི་ལྟས། འཆི་ལྟས་མང་པོ་ཅིག་ཡོང་གི་འདུག་བ་ང་ཚོ་ཤི་ཁ་ལ་ཁ་རེད་དེ་ཀུན་ལ་འཆི་ལྟས་མང་པོ་ཅིག

གཤིན་རྗེ་འཆི་བདག་གི་བཞིན་ལ་ལྟ་བ་ལ་སོགས་པ་དང་རང་གི་སྔར་བྱས་ཀྱི་སྡིག་པ་ལ་སོགས་པ་ཚུལ་དྲན་པ་དང་དེ་ནས་དམྱལ་བའི་སྒྲ་ཐོས་པ་ལ་སོགས་པ་ཚུལ་གྱིས་བྱས་ནས་འཇིགས་པ་ཆེན་པོ་དེ་ཚེ་འདི་ཉིད་ལ་མྱོང་དགོས་རེད། ཚེ་འདི་ཉིད་ལ་ཡང་དེ་ལྟ་བུ་མྱོང་རྒྱུ་ཡོད་པ་ཡིན་ན་དམྱལ་བ་མི་བཟད་པའི་སྡུག་བསྔལ་བསམ་གྱིས་མི་ཁྱབ་པ་དེ་མྱོང་གཉིས་ཀ་དེ་ལྟར་ཤོད་མི་དགོས་རེད། སྡིག་བྱས་དམྱལ་བ་མི་བཟད་པའི་སྡུག་བསྔལ་རྣམས་ནི་སྨོས་ཅི་དགོས་ཟེར་བ་དེ་ཡིན་པ་རེད། ཆུ་ཚན་གྱིས་ནི་རེག་པ་ན་གཞོན་ཤ་ཅན་ལ་རབ་ཚ་བ།

ད་དམྱལ་བ་ཡི་ལས་ནི་མང་པོ་ཞིག་བྱས་ཚར་བ། བྱས་ཚར་བ་ཡིན་ས་ད་ལྟ་ཡང་བློ་བདེ་སྡུག་གམ་བྱས་ནས་དགྲ་བཅོམ་པའི་བྱ་བ་བྱས་ཟིན་པ་ནང་བཞིན་བྱས་ནས་བསྡད་པ་ཡིན་ན་ད་ནི་རང་གིས་རང་འཁྲུལ་བ་རེད་ཟེར་ཅི་ཕྱིར་འདི་ལྟར་བདེ་བར་གནས། བརྩོན་མེད་འབྲས་བུ་འདོད་པ་དང་བཟེ་རེ་ཅན་ལ་གནོད་མང་ཞིང་ཟེར། དེ་ཡོང་ཡོང་གི་འདུག་བ་ང་རང་ཚོ་དཔེར་ན་བརྩོན་མེད་འབྲས་བུ་བརྩོན་འགྲུས་རྒྱ་ཆེན་པོ་བརྩོན་མ་བཏང་བ་དེ་འདྲ་ཅིག་འབྲས་བུ་ཆེན་པོ་ཅིག་འདོད་ཁེ། བརྩོན་འགྲུས་ཆེན་པོ་མ་བྱས་པ་ལ་འབྲས་བུ་ཆེན་པོ་ཅིག་ཡོང་ཡ་ཡོད་མ་རེད་དཔེར་ན། སློབ་གཉེར་འདྲ་མོ་བྱེད་བྱས་པ་ཡིན་ནའི་འདྲ་ད་ག་ནས་ཀྱང་རིག་གནས་ལ་སྦྱངས་པ་ཡིན་ནའི་འདྲ། སྐད་ཡིག་ལ་སྦྱངས་པ་ཡིན་ནའི་འདྲ། དེ་ནས་གཞུང་ཆེན་པོ་ལ་སྦྱངས་པ་ཡིན་ནའི། རིག་པའི་གནས་ལྔ་གང་ལ་སྦྱངས་པ་ཡིན་ནའི་བརྩོན་འགྲུས་ཆེན་པོ་ཅིག་བྱེད་དགོས་འདུག་མ་གཏོགས་བརྩོན་འགྲུས་རྩ་ནས་མེད་པ་ཅིག་ནས་ནི་འབྲས་བུ་ཆེན་པོ་ཅིག་ཡོང་ཡ་རེ་བ་རྒྱག་གི་དེ་ཡིན་ན་ཡོང་ཡ་ཁྱོན་ནས་ཡོད་མ་རེད་བ། དཀའ་ལས་རྩ་ནས་མ་རྒྱག་པ་བྱས་ནི་འབྲས་བུ་ཆེན་པོ་ཅིག་རེ་བ་ཁྱད་པར་ཆེན་པོ་གཅིག་འདོད་ཡོད་དེ་ཡིན་ན་ཡོང་ཡ་ཁྱོན་ནས་ཡོད་མ་རེད་བརྩོན་མེད་འབྲས་བུ་འདོད་པ་དང་ཟེར་དེ་ཡིན་པ་རེད་དེ་ལྟ་བུ་ལ་ཡིན་ན་གནོད་པ་ཆེན་པོ་ཡོང་གི་རེད་ལ་ལམ་སང་ལམ་སང་ཁོ་ལེ་ལོ་གི་དབང་དུ་འགྲོ་ཕྱིན་ནས་འབྲས་བུ་གང་ཡང་འགྲུབ་ཐུབ་ཀི་མ་རེད། བཟེ་རེ་ཅན་ལ་གནོད་མང་ཞིང་ཟེར་བཟེ་རེ་ཅན་ཟེར་ཉིན་དེ་དེ་འདྲ་ཡིན་པ་རེད་མི་ཁ་ཤས་ཀ་ཅིག་རྩ་ནས་ཁ་ངན་ཚིག་ངན་ཙམ་ཡང་འགྲོ་ས་མེད་པ་ཅིག་རེད། ཏོག་ཙམ་ཅིག་ཙི་མི་གི་སྐད་ཆ་གཅིག་བཤད་པ་ཡིན་ནའི་ལམ་སང་ཁྲོ་ཆོག་ཆོག་ཅིག་དང་ཁོ་ལ་ཕོག་ཆོག་ཆོག་ཅིག་དེ་འདྲ་ཡོད་རེད་བ་དེ་ལ་བཟེ་རེ་ཅན་ཟེར་ཡིན་པས་འོ་དེ་འདྲ་ལ་གནོད་པ་ཡིན་ན་ཧ་ཅང་མང་པོ་ཞེ་དྲག་རེད། གནོད་པ་ཟེར་ཡིན་དེ་རང་གི་བློ་ཡི་སྒོ་ནས་ཅིག་བཀག་མ་ཐུབ་པ་ཡིན་ན་ཕྱི་ནང་གི་རྐྱེན་མང་པོ་ཅིག་གིས་ནི་གནོད་པའི་རྒྱུ་བྱེད་ཀྱི་ནི་རང་ལ་གནོད་བྱེད་ཧ་ཡོང་གི་རེད་དེ་ས

བཟུང་བྱས་ནི་དུས་རྟག་ཏུ་བཟུང་ནི་བདེ་བདེ་བར་བྲི་ལྷ་ནང་བཞིན་བྱས་ནི་བདག་བདེ་བ་མྱོང་ནི་བདེ་བདེ་ལྷ་ནང་བཞིན་བྱས་ནི་ཚེ་རིང་པོའི་བར་དུ་ང་བདེ་བ་མྱོང་རྒྱུ་ཡོད་གསུངས་སོ་ར་མ་ཅི་ལ་ལོག་བདེ་བ་འཕེལ་དགོས་ནས་ཐུགས་སུ་བདེ་བ་ཡིན་ན་དེ་བཞིན་བྱས་ནི་སྡུག་བསྔལ་གྱིས་བཅོམ་བྱས་ནི་རང་ཉིད་མེད་པར་ཆགས་འགྲོ་གི་རེད་ཟེར། ད་སྐབས་འདིར་ག་རེ་ཟེར་ན་མི་ཡི་གྲུ་ལ་བརྟེན་ནས་སུ་སྡུག་བསྔལ་ཆུ་བོ་ཆེ་ལས་སྒྲོལ་གྲུ་འདི་ཕྱི་ནས་རྙེད་དཀའ་བས་རྨོངས་པ་དུས་སུ་གཉིད་མ་ལོག་ཟེར་ཏེ་ད་སྐབས་འདིར་ནི་ལེ་ལོ་གི་དབང་དུ་མ་སོང་བ་བྱས་ནས་མི་ཡི་གྲུ་བཟང་པོ་དེ་ལྟ་བུ་རྙེད་པ་དེ། དལ་འབྱོར་གྱི་མི་ལུས་རྙེད་པ་དེ་ཡིན་ན་གྲུ་བཟང་པོ་དང་བཅས་པ་རེད། ཆུ་བོ་ཕ་རོལ་ཏུ་བགྲོད་པར་བྱེད་དགོས་སོང་ཟེར་ན་གྲུ་བཟང་པོ་ཞིག་ལ་བརྟེན་བྱས་ནས་ཆུ་ཆེན་པོ་དེ་རྒྱ་མཚོ་ཕ་རོལ་ཏུ་ཕར་བགྲོད་ན་མ་གཏོགས་རང་གི་ལུས་ཀྱི་གོམ་པ་གིས་ནི་བགྲོད་ཐུབ་ཡོད་མ་རེད་པ། གྲུ་བཟང་པོ་ཞིག་དེར་འཕྲད་ཟེར་ན་དེའི་ནང་དུ་བསྡད་བྱས་ནས་རྒྱ་མཚོ་ཕ་རོལ་ཏུ་ཕར་ཐག་བྱེད་དགོས་རེད་པ། དེ་ནང་བཞིན་བྱས་ནས་འཁོར་བའི་རྒྱ་མཚོ་ཕ་རོལ་ཏུ་ཕར་བགྲོད་པར་བྱེད་པ་ལ་རང་གི་ལུས་རྟེན་དེ་ད་ལྟ་རྙེད་པའི་ལུས་རྟེན་དེ་འདྲ་བ་ཞིག་ལ་བརྟེན་བྱས་ནས་འཁོར་བའི་རྒྱ་མཚོ་ཕ་རོལ་ཏུ་ཕར་བགྲོད་ན་མ་གཏོགས་གཞན་བགྲོད་ཐུབ་ཡ་ཁྱོན་ནས་ཡོད་མ་རེད། གྲུ་ལྟ་བུ་ནི་རང་གི་མིའི་ལུས་རྟེན་དེ་རྙེད་ནས་འཁོར་བའི་རྒྱ་མཚོ་ཕ་རོལ་ཏུ་མ་སླེབས་པའི་སྤྱིན་ཏོགས་སུ་གཡོ་ཤོར་བ་ཡིན་ན། དོན་མེད་ལ་གཏོང་བ་ཡིན་ན་ཕྱིས་ཁྱོན་ནས་དེ་ལྟ་བུ་གྲུ་དང་འདྲ་བའི་ཀྱི་ལུས་རྟེན་དེ་ནི་རྙེད་ཡ་ཁྱོན་ནས་ཡོད་མ་རེད་ཟེར་ད་རེས་ལས་མ་ཕྱིས་རྙེད་ཡ་མ་དང་རྒྱུ་མ་རྙེད་ཡ་ཡོད་མ་རེད་ཟེར། ཨ་ཏོ་ཟེར་བྱས་མིའི་གྲུ་ལ་བརྟེན་ནས་སུ་སྡུག་བསྔལ་ཆུ་བོ་ཆེ་ལས་སྒྲོལ་གྲུ་འདི་ཕྱི་ནས་རྙེད་དཀའ་བས་རྨོངས་པ་དུས་སུ་གཉིད་མ་ལོག་ཟེར།

བསོད་ནམས་ཀྱི་ཚོགས་གཉིས་རྒྱ་ཆེན་པོ་བསགས་པ་དེ་ཡིན་པ་རེད། ལྷུར་བླང་ཟེར་བ་དེ་ད་བརྩོན་འགྲུས་གཙོ་བོ་བྱས་ནས་ཉམས་སུ་བླང་བ་ཟེར་བརྩོན་འགྲུས་གཙོ་བོ་བྱས་ནས་བྱས་པ་དེ་ཟེར་ན་ཕྱི་འཐེན་མ་ཤོར་བ་ཅིག་དགོས་རོ། ཁོ་ཕྱི་འཐེན་ཤོར་ཚར་ཟེར་ན་ཕམ་རྒྱུ་མ་གཏོགས་གཞན་ག་ཡང་ཡོད་མ་རེད་བ་ཕྱི་འཐེན་རྩ་ནས་མ་ཤོར་བྱས་ལྷུར་བླང་ཟེར་དེ་དེ་ཡིན་པ་རེད། བདག་ཉིད་དབང་བྱ་ཟེར་བྱས་བདག་ཉིད་ཕ་རོལ་པོ་ཚངས་དབང་ཐོབ་བྱ་རང་ཉིད་དབང་དུ་བསྡུ་བ་ཅིག་དགོས་རོ་བ་དེ་ནང་བཞིན་བྱས་བྱས་ན་རང་ཉིད་བརྩོན་འགྲུས་དེ་ལྟ་བུ་ལྷུར། ལྷུར་བླང་བྱེད་པ་ལ་བརྟེན་ནས་སེམས་དེ་རང་དབང་དུ་སྡུད་པ་ཞིག་བྱེད་དགོས་རེད། ཉོན་མོངས་པ་ཚང་མ་ཐམས་ཅད་རང་གི་དབང་དུ་སྡུད་བྱས་ནས། ཉོན་མོངས་པ་དེས་ཚུར་ཕམ་པར་མི་བྱེད་པ། ཕར་ཕམ་ཐུབ་པ་ཅིག་ཅིག་དེ་འདྲ་ཅིག་དགོས་ཀྱི་རེད་ཟེར་བ་དེ་བཞི་པོ་དེ་ཡིན་པ་རེད་སྒྱིད་ལུག་མེད་པའི་གོ་ཆ་བརྩོན་འགྲུས་རྩོམ་པ། ཚོགས་གཉིས་རྒྱ་ཆེན་པོ་བསགས་པའི་བརྩོན་འགྲུས་རྩོམ་པ།